ལྷ་འདྲེ་དང་ནང་ནས་ཚེ་ཚད་བྱེད་རྒྱུ་ཡོད་མ་རེད་ལྷ་འདྲེ་འཛིང་རྒྱུ་ཡོད་མ་རེད་ལྷ་འདྲེ་རེད་ས་ནང་སོང་ནས་ཡ་འདྲེ་ཀླད་བཞག་ད་ཡིན་ན་ས་ནས་ཡ་ཟ་འཐུང་ནས་ང་འདི་བྲོས་བྱོལ་འགྲོ་དོན་མེད་ངའི་ཤ་ཁྲག་ཟ་ན་ཟོ་བསམ་པ་བློས་བཅད་ནས་བསྡད་ན་ཨ་ནི་གདོན་དང་འདྲེ་ནང་ནས་ཡ་འདྲིས་གི་རེད་སོ་སོ་ཕན་པ་བྱུང་བ་རེད།

རྡོ་དེ་ཚེ་ནག་པོ་དེ་འདྲ་བྱིལ་བ་འདྲ་ཚེ་ནག་པོ་ལ་མ་འདུག་བྱེད་དུས་ཡང་གཅིག། འདྲེ་བྱེད་དུས་ཡང་རིང་རུ་ཐུང་རུ་འགྲོ་གི་ཡོད་འདྲ། ད་ལྟ་རས་སང་དེ་ནི་ཁོ་མ་དེ་ལང་ཀ་ཟོས་ལོས་ཡོད་ཙང་དེ་མ་འགྲོ་ན་དཀའ་མེད་རེད། དེ་ནི་ཁོས་གྲི་དེར་ཡར་བཤང་ནས་བཀྱག་ཤག་ནི་ཁོའི་མགོ་ལ་གྲི་གཙབ་གཏོང་གི་ཤ་རྒྱག་གྲི་གཙབ་གཏོང་ཁོས་རྡོ་ཡིན་པ་རེད་བ་རྡོ་མེད་མ་འཕྲོད་འཕྲོད་ལྟ་ཡག་བྱེད་རྡོ་རེད་ཨ་ནི་གྲི་དེས་འཕེན་མ་ཐུབ་པ་བཟོ་ཨ་ནི་བྱེད་ཡག་གི་ཡོད་མ་གྲི་འཕྲོ་ལ་ཆེན་པོ་རེད།

oh, which was he didn't know that was stone, but anyway that thing was also the bending. and he looked and from uh, the other side with you erect neck and also he felt that that uh, thing uh, that which was kind of black was also kind of you know very erect you know sort of uh, very strong he he felt that and then

ཤོད་ཟེར། སྦྱིན་བདག་ཤཱཀྱ་ཤྲཱི་ལགས་བྱས། བྷ་ར་རིན་པོ་ཆེའི་དེའི་འབྲུ་དྲག། བྱང་ཆུབ་དགུ་གྲོགས་ཀྱིས་ཁོ་ཚོ་སྒྲོག། བྱང་ཆུབ་དགུ་གྲོགས་དེ་བརྒྱད་སྟོང་སྒྲོག་རེད། ཚེ་ནག་པོ། བརྒྱད་སྟོང་སྒྲོག་དུས་དཀའ་ལས་མ་བྱུང་ས། བརྒྱད་སྟོང་ཚར་དུས་ཅི་ལ་མ་ལོག་ཡོང་དུས་རྡོ་ཞུས་ཀྱི་འདུག་ས། རྡོ་ཁ་ཤས་ཞུས་བ་མང་དུ་གཟུགས་ཐུང་བ་ཡོད་མ་རེད། རྡོ་མང་ཚོད་མང་འགྲོ་དུས་ཞུས་ཀྱི་འདུག་ས་དེ་ཚར་ནས་གནང་དག་མ་གཏོང་ས་དེ་ཐེག་མ་བྱུང་ས།

ཞེས་ལབ་པ་མི་བློ་ཁོག་མེད་མཁན་ཞེ་དྲག་ཞེད་དགོས་མཁན། ཞེ་དྲག་ཞེད་དགོས་མཁན་དེ་འདྲ་ཡིན་ན་ནི་གཉན་ས་གཅོད་ཁག་པོ་ཡོད་རེད། དེ་འདྲ་ཡིན་ཙང་དུར་ཁྲོད་ལ་མ་ཕྱིན་པར་བྱས། སོ་སོའི་ཁང་པའི་ནང་ལོག་འདྲ་དང། ཨ་ནི་ཕར་གྲོང་པའི་མཐའ་འདྲ་བོ་འདི་པ། ཅིག་སོ་སོ་ཚེ་རིང་པོ་ཅིག་ལ་བསྡད་ནས་ཡག་ག་ཡོད། ཚུར་ལོངས་འདྲ་ལྟ་བ་ཐོག་བྱུང་ན་ཨོ་དེ་ཕར་ག་ལེ་ག་ལེ་དེ་འདྲའི་འདྲིས་པ་བྱས་ནས

ང་དོན་དུ་ཡང་ཉི་མ་ལྷ་འདྲེ་ཚང་ལ་འབེབས་ཀྱི་དྲིན་ལན་གསོ་སྟེ་ཐོག་མ་མེད་པ་ནས་བཀའ་དྲིན་གྱིས་བསྐྱངས་པའི་དྲིན་ལན་ལ་ལུས་ཤ་ཁྲག་གཏད་ག་ཡོང་བ་ཡིན་ད་ཤ་ཁྲག་ཟ་མཁན་ཡོང་དུས་ང་བྲོས་འགྲོ་དགོས་ཡ་མེད་ཞེད་དགོས་ཡ་མེད་པའི་སྟབས་ཡ་ད་ང་རེ་འདོད་པ་འགྲུབ་སོང་བསམ་པ་ཤ་ཁྲག་དེ་ཁྱོད་རང་ཚོས་ཟ་རོགས་གྱིས་འཐུང་རོགས་གྱིས་གང་ལ་གང་འདོད་པ་བྱེད་རོགས་གྱིས་རྣམ་ཤེས་དེ་ཡར་སྤར་ལུས་བེམ་རིག་ཕྲལ་ད་སེམས་ནི་ཁོ་རང་ཚོས་བྱེད་ཡ་གལ་ཡོད་མ་རེད་ལུས་ནི་ཁོ་ཚོ་ལ་གཏད་ཚར་ཡིན་བསམ་དེ་འདོད་པའི་བློས་གཏོང་བྱས་བསྡད་ན།

ཞིང་ཁ་འདེབས། མཛོ་ལ་རྨོན་པ་རྒྱབ་ནི་པས། དེ་འདྲའི་སྲིད་དེ་དུས་ནི། གཤོལ་དེ་ཐོགས་བརྒྱབ་ནས་མཛོ་གིས་གྲལ་མ་ཐོགས། མ་ཐོགས་ཙང་ཁོས་རྟ་ལྕག་གཞུས་མཛོ་ལ་ཡང་རྟ་ལྕག་གཞུས་ཙང་ཤེད་ཀྱིས་འཐེན་ནས་གཤོལ་དེ་བཅག་བཞག་པ་རེད། ནི་ག་རེ་འདུག་ལྟ་དུས། གཤོལ་གྱི་ལྕགས་དེ་པས། དེའི་འོག་ལ་རྡོ་ཁྲག་པོ་ཞེ་པོ་ཅིག་བུང་རྒན་ཆེན་པོ་གཅིག་ལ་ཐུག་ནས། ས་འོག་དེ། རྡོ་མཁྲེགས་པོ་བྱི་བ་ཡིན་པ་རེད། དེས་ཐུག་པ་དེར་ཁོས་བརྡུངས། ད་ཚེ་ཆག་སྒོ་དང། ངའི་སྲིད་ཀྱི་དུས་ན་བརྡུངས། གོ་ཁ་མི་འདུག་ད་རྡོ་འདི་བཀོག་ཐབས་རྩ་ནི་ཡོད་མ་རེད། དེ་སོང་ཙང་ནི་ཕར་འཐེན་མ་ཐུབ་ཁོ་སྒུག་བསྡད་པ་རེད། ང་དུད་འགྲོ་ཡིན་འདིར་ངས་འདས་ཧ་མ་གོ་བ་ཁོ་གཉིས་ལ་རྟ་ལྕག་གཏོང་ད་ཤིང་དུམ་འདྲ་བཅག་ནི་འདུག་པ་ནི་རེད་གཏོང་ནི་ང་པས་ད། བསམ་བློ་མེད་མཁན་ཤ་ཚ་མེད་མཁན་སྡིག་པ་བསགས་མཁན་ཞེ་པོ་ཅིག་ཆགས་ཤག་བསམ་ནི་ཁོ་དེ་ཡི་ངེས་འབྱུང་འདྲ་པོ་སྐྱེས་ནི་སྐྱེ་བ་སྔ་མ་སྔོན་སྦྱངས་ཡོད་མཁན་ཚོ་ལ་རྐྱེན་ཆུང་ཆུང་ཅིག་གིས་ངེས་འབྱུང་སྐྱེ་གི་རེད། ཁོ་ཆུ་ཐོག་བཅག་ཡོང་མཛོ་ཞིང་ཁ་ནི་གཡུག་ཤག་ཆུ་ཐོག་བཅག།

ཁྱོད་དང་དེ་དེ་ཁོས་ཁྱོད་དེ་ཡག་པོ་རེག་གི་ཡོད་རེད་ཉི་མ་གཅིག་ལ་ཁོ་རང་དཔེ་བྱང་ཆུབ་སེམས་རིན་པོ་ཆེ་དང་སྟོང་པ་ཉིད་ཀྱི་སྐོར་ལ་ཨ་འུ་རྒྱུད་དཔེ་སྨིན་པོ་ཡོང་གི་ཡོད་རེད། རྒྱུད་སྨིན་པོ་བྱུང་ཙང་ཆོ་འཕྲུལ་བསྟན། དེ་ནས་འཚོགས་འཆར་ཡོང་བར་འཚོགས་འཆར་བྱོས་དེ་ནས་ཞེ་དྲག་གི་འཚོགས་འཆར་བྱོས། དགོན་བདག་ལས་པ་འཚོགས་འཆར་ཞིབ་པོ་ཡོང་ད་ལྟ་དགོན་ལས་བསང་ཁུང་དུག་རེ་འགྲོ་བསང་ཁུང་ལས་གནང་ཁུང་དུག་རེ་འགྲོ། ད་ད་ནི་པར་བུ་ཞིག་ཁོ་ལག་འདྲ་པོ་དེ་མར་འཁྱེར་ཡོང་དུས་ཨ་འུ་ད་ལྟ་འཚོགས་འཆར་དེ་འདྲའི་ངལ་བཟོས་པ་མི་འདུག་བསམ་ནས།

དེ་ནས་ཚོགས་བྱ་ཕྱི་རུ་འགྲོ་དུས་སྒོ་མོ་གཅིག་ལ་ཁོ་པ་གནམ་ལ་ཡར་འཁྱེར་ནས་མཐོ་པོ་ཞེ་པོ་གཅིག་ལ་འཁྱེར་ནས་མར་གཡུག་པའི་བཟོ་འདྲ་པོ་གཅིག་བྱུང་བ་རེད། གཡུག་པ་ཡིན་ཙང་ད་ང་མེད་པ་བཟོ་ཚར་སོང་བསམ་ནས་དེ་ནས་གནམ་སྟོང་དུ་མར་གཡུག་དུས། འཇམ་སྟེང་སུ་འགྲོ་བས་ད་ང་མེད་པ་རེད་ང་མེད་པ་རེད་སོང་བསམ་ནས་ང་ང་ང་བསམ་བྱས་བསྡད་ཡ་དེ་བརླག་པ་རེད་ཁོ་ཁོ་སྟོང་ཉིད་རྟོགས་སོང་བ་རེད། སྟོང་པ་ཉིད་ཀྱི་དགག་བྱ་ང་དེ་དཔེ་ཡག་པོ་གཅིག་དྲན་ནས་ང་ང་རང་བཞིན་གྲུབ་པ་འདི་འཛིན་ནས